ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོའི་མི་འབོར་ཞིབ་བཤེར་ནང་མཉམ་ཞུགས་བྱེད་པར་ད་དུང་ཡང་རྗེས་ལུས་ཐེབས་མེད་པ་ཡིན་འདུག་དེ་ཡང། ལོ་ལྔ་རེའི་མི་འབོར་ཞིབ་བཤེར་བརྒྱུད་ང་ཚོའི་རྒྱལ་ཁབ་ཀྱི་མི་རྣམས་སུ་ཡིན་པ་དང་ས་གནས་གང་དུ་གནས་སྡོད་ཡོད་པ། ང་ཚོའི་དགོས་མཁོ་ཇི་ལྟར་གྱུར་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྡུས་བྱེད་ཀྱི་ཡོད། འོན་ཀྱང་ད་ལྟའི་ཆར་མི་འབོར་ཕྱེད་ཀ་མིན་ཙམ་ཞིག་སྒོ་རྒྱ་དམ་དྲག་འོག་ཡོད་པས Australia Bureau of Statistics ཡིས་འདི་ལོའི་ཞིབ་བཤེར་སྟབས་བདེ་དང་ཉེན་ཁ་མེད་པ་ཞིག་བཟོ་བར་ཁས་ལེན་དམ་བཅའ་བཞག་ཡོད་པ་རེད། འབོད་སྒྲ་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་ཨོ་སྟྲེ་ལི་ཡའི་མི་འབོར་ཞིབ་བཤེར་ནང་མཉམ་ཞུགས་བྱེད་པར་སྐུལ་འདེད་ཆེད་བཏོན་པ་ཞིག་ཡིན། དེ་ཡང་ལོ་ངོ་བཞི་བཅུའི་གོང་གི་ཨོ་སྟྲེ་ལི་ཡ་དང་ད་ལྟའི་ཨོ་སྟྲེ་ལི་ཡའི་བར་འགྱུར་ལྡོག་ཆེན་པོ་འགྲོ་ཡོད་ཀྱང་འབོད་སྒྲ་ལྟར་མི་འབོར་ཞིབ་བཤེར་ནང་མཉམ་ཞུགས་བྱེད་རྒྱུ་དེ་སྔར་ལས་གལ་གནད་ཆེ་བ་ཆགས་ཡོད།

ལྷག་པར་དུ་ད་ལན་གྱི་ཞིབ་བཤེར་བརྒྱུད་ནད་ཡམས་སྐབས་ས་གནས་ཆུང་ཁག་དང་ཚོ་སྡེ་ཆུང་བ་ཁག་གི་ཉིན་རེའི་འཚོ་བར་འགྱུར་ལྡོག་ག་འདྲ་ཕྱིན་ཡོད་པ་གསལ་པོ་ཤེས་ངེས་རེད། ཐོག་མར་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་བར་མི་འབོར་ཞིབ་བཤེར་ནང་མཉམ་ཞུགས་གནང་གྲུབ་པ་དགོས་ཡོད་ཀྱང་ད་ལྟའི་གནས་སྟངས་འོག Australian Bureau of Statistics མདོར་ན ABS ཡིས་མི་མང་ཡོངས་ལ་སླར་ཡང་བདུན་ཕྲག་གཅིག་གི་དུས་ཚོད་སྤྲོད་གནང་ཡོད་པ་རེད། ལྕམ Dickinson ལགས་ཀྱིས་འགྲེལ་བརྗོད་གནང་དོན། ང་ཚོས་མི་མང་རྣམས་ལ་སྟབས་བདེ་བར་ཡོང་ཆེད། མི་འབོར་ཞིབ་བཤེར་གྱི་འགེངས་ཤོག་བཀང་བར་དུས་ཚོད་མང་བ་སྤྲད་ཡོད། གང་ཡིན་ཟེར་ན་ང་ཚོ་ཚང་མའི་འཚོ་བ་སྐྱེལ་སྟངས་མི་འདྲ་བ་ཡིན་དུས་ཉིན་གཅིག་གི་མཚན་བར་ཁྱིམ་དུ་འགེངས་ཤོག་དེ་བཀང་ཆེད་སྡོད་ཐུབ་པ་མེད། མ་ཟད། ང་ཚོ་ལ་ཡང་སྟབས་བདེ་བ་ཡོད། གཟའ་འཁོར་འཕར་མ་དེའི་རྗེས་སུ་ད་དུང་ཡང་མི་འབོར་ཞིབ་བཤེར་གྱི་འགེངས་ཤོག་བཀང་མེད་པའི་ཁྱིམ་ཚང་ཁག་ལ་དྲན་འདེད་ཆེད་ཡི་གེ་བཏང་བ་དང། འབྲེལ་ཡོད་ལས་བྱེད་པས་དངོས་སུ་ཁྱིམ་དུ་བཅར་ཡང་སྲིད་པ་ཡིན་འདུག། མཐར་གནས་ཚུལ་ཕྱོགས་བསྡུ་བྱས་པའི་འབྲས་བུ་ཐོག་མར་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོའི་སྤྱི་ཟླ་དྲུག་པའི་ནང་འགྲེམས་སྤེལ་གནང་གི་ཡོད་པ་རེད། སྤྱིར་མི་འབོར་ཞིབ་བཤེར་གྱི་འགེངས་ཤོག་དེ་ཨིན་ཡིག་ནང་ཡིན་ཡང་དེ་བཀང་སྟངས་སྐོར་གནས་ཚུལ་སྐད་རིགས་མི་འདྲ་བ་ཉིས་རྩ་དགུའི་ནང་ཡོད་པ་དེ་དྲ་ཚིགས་དང་སྤྱི་ཚོགས་དྲ་ལམ་ཐོག་སྤེལ་ཡོད་པ་མ་ཟད། སྐད་སྒྱུར་བ་དགོས་ཚེ་རྒྱལ་ཡོངས་སྐད་སྒྱུར་ཞབས་ཞུར་འབྲེལ་བ་གནང་ཆོག་པ་ཡིན་ཞེས་ལྕམ Dickinson ལགས་ཀྱིས་འགྲེལ་བརྗོད་གནང་དོན།

ཡང ABS ཡིས་འདི་ལོའི་མི་འབོར་ཞིབ་བཤེར་སྐབས་དྲ་རྒྱའི་བདེ་སྲུང་ཤུགས་ཆེ་རུ་བཏང་བ་དང། ཁ་པར་བརྒྱུད་རོགས་སྐྱོར་མང་བ། དེ་བཞིན་ཁྱབ་བསྒྲགས་ལས་འགུལ་རྒྱས་པོ་བྱས་ཡོད་པས་ད་བར་མི་འབོར་ཞིབ་བཤེར་ཚགས་ཚུད་ཤོས་ཤིག་ཏུ་ངོས་འཛིན་བྱེད་ཀྱི་ཡོད་ཀྱང། ཞིབ་བཤེར་དེས་ཁྱིམ་མེད་པའི་མི་རྣམས་ལ་སྙོབ་པར་འགོག་རྐྱེན་འཕྲད་ཀྱི་ཡོད་པ་རེད། ལྕམ Lyn Edge ལགས་ནི Salvation Army ཞེས་པའི་དགེ་རྩ་ཚོགས་པའི་དྲུང་ཡིག་ཞིག་ཡིན་པ་དང། ཁོང་མོས་ཁྱིམ་མེད་པར་ཞབས་ཞུའི་ཆེད་ཕྱག་ལས་གནང་མཁན་གྱི་ཚོགས་པ་ཡོངས་ཀྱིས་མི་འབོར་ཞིབ་བཤེར་ལས་ཐོན་པའི་གནས་ཚུལ་ཁག་ལ་གཞིགས་ནས་ཞབས་ཞུའི་ཐག་གཅོད་གནང་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། མི་འབོར་ཞིབ་བཤེར་ལས་བསྡུ་རུབ་བྱས་པའི་གནས་ཚུལ་ལ་གཞིགས་ནས་ང་ཚོས་ཞབས་ཞུའི་ལས་གཞི་དང་ལས་འགུལ་འཆར་འགོད་བྱས་ནས་དགོས་མཁོ་ཡོད་པའི་གནས་སུ་ཞབས་ཞུ་སྒྲུབ་པར་བྱེད་ཀྱི་ཡོད་པས་གནས་ཚུལ་ཕྱོགས་བསྡུས་བྱས་པ་དེ་ཤིན་ཏུ་རིན་ཐང་ཆེན་པོ་ཡིན། དེ་བཞིན་ལྕམ་ཨེྱ་ལགས་ཀྱིས་ལྷག་པར་དུ་ནད་ཡམས་སྐབས་ཁྱིམ་མེད་པ་དང་གཏན་འཇགས་ཁ་བྱང་མེད་པའི་མི་རྣམས་ལ་མི་འབོར་ཞིབ་བཤེར་ཆེད་འབྲེལ་བ་བྱེད་པར་དཀའ་མོ་ཡོད་པས་མི་རེ་ངོ་རེས་ཁྱིམ་མེད་པ་དང་ཁ་བྱང་བརྟན་པོ་མེད་པའི་མི་ངོ་ཤེས་པ་ཡོད་ཚེ་རོགས་སྐྱོར་གནང་རོགས་ཞེས་ཁོང་མོས་གསུངས་དོན། མི་མང་ཚོར་རེ་སྐུལ་ནན་པོ་ཞུ་རྒྱུར། གལ་སྲིད་ཁྱེད་ཀྱི་ཁྱིམ་དུ་ཟུར་ཉར་ཁང་པ་དང་འབོལ་ཁྲིའི་ཐོག་ནང་མི་མ་ཡིན་པའི་ཁྱིམ་མེད་པ་ཞིག་གནས་སྡོད་ཡོད་ཚེ་ཁོང་རྣམ་པའི་གནས་ཚུལ་འགེངས་ཤོག་ནང་ཆད་ལྷག་མེད་པར་བཀོད་གནང་རོགས། ཐེངས་དེར་ཨོ་སི་ཀྲི་ལི་ཡའི་མི་འབོར་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ཞིག་མི་འབོར་ཞིབ་བཤེར་གྱི་འགེངས་ཤོག་དྲ་ཐོག་ཏུ་འགེངས་གནང་གི་ཡོད་པ་རེད། འདི་ལོར་དྲི་བ་གསར་པ་གཉིས་སྣོན་ཡོད་པ་ནི། རང་ཉིད་ལ་གཅོང་ནད་རིགས་དབུགས་བསགས་དང་གཅིན་སྙི་ནད་ལྟ་བུ་ཡོད་མིན་དང་ཨོ་སི་ཀྲི་ལི་ཡའི་དམག་དཔུང་ནང་ཞབས་ཞུ་བསྒྲུབས་ཡོད་མིན་གཉིས་ཡིན་འདུག་འོན་ཀྱང LGBTIQ Plus ཚོགས་སྡེའི་འགོ་ཁྲིད་རྣམ་པས་ཐེངས་དེར་གཞུང་གིས་ཕོ་མོ་གཉིས་གང་རུང་མ་ཡིན་པའི་མི་རྣམས་ལ་དམིགས་པའི་དྲི་བ་གང་ཡང་མེད་པར་བློ་ཕམ་དང་སྐྱོན་བརྗོད་ཆེན་པོ་བྱས་ཡོད་པ་རེད། གནད་དོན་དེའི་ཐད Courtney Act ལགས་ཀྱིས་གསུངས་དོན།

འོན་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་མི་འབོར་ཞིབ་བཤེར་ཆེད་རྐང་འགན་བཞེས་གནང་མཁན་གྱི་བློན་ཆེན Michael Sukkar མཆོག་གིས་གྲོས་བསྡུར་རབ་དང་རིམ་པ་བྱས་ནས་དྲི་བ་ཁག་གཏན་འབེབས་གནང་ཡོད་པ་དང། འབྲེལ་ཡོད་འགན་འཁུར་བ་ཚོས་གཅོང་ནད་དང་དམག་དཔུང་ཞབས་ཞུ་སྐོར་དྲི་བ་དགོས་མཁོ་ཆེ་བ་མཐོང་ཡོད་པ་ཁོང་གིས་འགྲེལ་བརྗོད་གནང་དོན།
ང་ཚོས Australia Bureau of Statistics ཡིས་ལམ་སྟོན་བྱས་པ་ཇི་བཞིན་དགོས་མཁོ་ཆེ་བའི་དྲི་བ་སྣོན་པ་དང་དྲི་བ་གཅིག་མར་ཕུད་པ་ཡིན། རྒྱལ་སྤྱིའི་ནང་ཉམས་མྱོང་ལ་ལྟར་ན་མི་འབོར་ཞིབ་བཤེར་སྐབས་དྲི་བ་ག་ཚོད་མང་བ་དང་རིང་བ་ཡོད་ཚད་མི་མང་ཚོས་ལན་འདེབས་ཆ་ཚང་བ་ཞིག་བྱེད་ཀྱི་མེད་པ་ཐོན་ཡོད། དེར་བརྟེན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་མི་འབོར་ཞིབ་བཤེར་གྱི་རྟོག་ཞིབ་ཆེད་དྲི་བ་ཁག་བསྒྱུར་བཅོས་བྱེད་པར་འབྲེལ་ཡོད་འགན་འཛིན་རྣམ་པར་དུས་ཚོད་ལོ་ལྔ་ཡོད་པ་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Emilia Dunn ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།